ཉེར་བརྒྱད་པ། ཤིང་ཏཱ་ལའི་ཚལ། སངས་རྒྱས་བཅོམ་ལྡན་འདས་ག་ཡ་མགོ་རི་ནས་ཞལ་གྱེས་ཏེ་རྒྱལ་པོའི་ཁབ་ཏུ་འབྱོན་རན་གྱི་ཞོགས་པ་དེ་སླེབས་པ་ན། ལྟེང་རྒྱས་འོད་སྲུང་གིས་བཅོམ་ལྡན་འདས་ལ། དགེ་འདུན་པ་ཚང་མ་ཁོང་དང་ལྷན་དུ་བྱོན་ཆོག་པའི་གསོལ་འདེབས་ཞུས་པར་དང་ཐོག་བཅོམ་ལྡན་འདས་ཀྱིས་ཞལ་འཆེས་མ་གནང་ཡང། ལྟེང་རྒྱས་འོད་སྲུང་གིས་དགེ་འདུན་པ་དགུ་བརྒྱ་པོ་བཅོམ་ལྡན་འདས་དང་ལྷན་དུ་སྟབས་བདེའི་ངང་ཕེབས་ཐུབ་པ་དང། དགེ་འདུན་པའི་བཞུགས་གནས་སུ་རྒྱལ་པོའི་ཁབ་ཀྱི་མཐའ་སྐོར་ཀུན་ཏུ་ཤིང་ནགས་ཀྱི་ཚལ་དུ་མས་བསྐོར་ཞིང་དེ་རུ་རྒྱལ་པོའི་ཁབ་ཀྱི་རྒྱལ་སས་མཚོན་གྲོང་ཚོ་ཆེ་ཆུང་མང་པོ་ཡོད་སྟབས་དགེ་འདུན་པས་བསོད་སྙོམས་སློང་བར་སྟབས་བདེ་ཞིང་ས་ཕྱོགས་དེའི་ཡུལ་མི་རྣམས་ལ་ཆོས་དང་ཟང་ཟིང་གི་འབྲེལ་བ་ཡང་འཇོག་ཐུབ་པ། ལྷག་པར་དུ། ག་ཡ་ཡུལ་མིས། དགེ་འདུན་པ་འཚོ་བ་སྦྱོར་བ་ལ། ད་ལྟའི་དགེ་འདུན་གྱི་གྲངས་འབོར་དེ་ཆེས་ཆེ་དྲགས་འདུག་ན་ཡང། རྒྱལ་པོའི་ཁབ་ཀྱི་མི་འབོར་ལ་གཞིགས་ན། དེ་ནི་ཧ་ཅང་གི་སྟབས་བདེ་ཞིག་ཡིན་སྐོར་སོགས་ཞུས་པར། བཅོམ་ལྡན་འདས་ཀྱིས་ལྟེང་རྒྱས་འོད་སྲུང་ནི་རྒྱལ་པོའི་ཁབ་ཀྱི་གནས་སྟངས་ལ་ཧ་ཅང་རྒྱུས་མངའ་ཆེ་ཞིང་ཤེས་འཇོན་ལྡན་པ་ཞིག་ཡིན་པར་གཟིགས་ཏེ། དགེ་འདུན་པ་དགུ་བརྒྱ་པོ་ཁོང་དང་ལྷན་དུ་བྱོན་ཆོག་པའི་ཞལ་འཆེས་གནང། དེ་ནས་འོད་སྲུང་མཆེད་གསུམ་གྱི་དགེ་འདུན་པའི་ཚོགས་སྡེ་དེ་ཉིད་སྡེ་ཚན་རེ་ལ་དགེ་འདུན་པ་ཉི་ཤུ་རྩ་ལྔ་རེ་ཡོད་པའི་སྡེ་ཚན་ཆུང་ངུ་སུམ་ཅུ་སོ་དྲུག་ཏུ་བགོས་ཏེ། སྡེ་ཚན་རེ་ལ་སྣེ་ཁྲིད་བྱེད་པར་བསླབ་པ་རྒན་པའི་དགེ་འདུན་པ་རེ་རེ་བསྐོ་བཞག་གནང། དེ་ལྟའི་བཀོད་སྒྲིག་གནང་བར་བརྟེན། དགེ་འདུན་པའི་ཉམས་ལེན་ལ་ཡང་ཡར་རྒྱས་ཆེན་པོ་ཕྱིན། ཁོང་ཅག་རྒྱལ་པོའི་ཁབ་ཏུ་འབྱོར་བར་ཉིན་བཅུ་ཙམ་འགོར་དགོས་ཀྱི་ཡོད་སྟབས་ཞོགས་ལྟར་གྲོང་གསེབ་ཆུང་ངུ་དག་ནས་བསོད་སྙོམས་བླངས་ཏེ་ཤིང་ནགས་ཁྲོད་དམ་ཡང་ན་ཞིང་ཁ་སོགས་ནས་དྲན་ཤེས་ཀྱི་ངང་ཁུ་སིམ་མེར་གུང་ཚིགས་བཞེས། ཁོང་ཚོས་གུང་ཚིགས་བཞེས་རྗེས་ཇི་ལྟར་བཀོད་སྒྲིག་གནང་བ་ལྟར་སྡེ་ཚན་ཆུང་ངུ་བྱས་ཏེ་ཡང་བསྐྱར་འགྲུལ་བཞུད་ཀྱི་འགོ་བཙུགས། ཞི་འཇམ་དང་དལ་ལྷོད་ཀྱིས་ཕེབས་བཞིན་པའི་དགེ་འདུན་པའི་སྤྱོད་ལམ་གྱི་རྣམ་པ་དེས། སྐྱེ་བོ་སུ་ཞིག་གིས་ཁོང་ཚོ་མཇལ་ཡང་ལྟ་སྣང་མཐོང་ཕྱོགས་ལེགས་པའི་བག་ཆགས་ཟབ་མོ་བཞག། ཁོང་རྣམས་རྒྱལ་པོའི་ཁབ་ཀྱི་ཐག་ཉེ་སར་འབྱོར་བར་ན། ལྟེང་རྒྱས་འོད་སྲུང་གིས་ཁོང་ཚོ་ཚང་མ་གང་དུ་སབ་ཏཱ་ཏིར་ཐའི་ལྷ་ཁང་ཡོད་སར་ཤིང་ཏཱ་ལའི་ཚལ་དུ་ཁྲིད། ཤིང་ཏཱ་ལའི་ཚལ་དེ་ནི་རྒྱལ་པོའི་ཁབ་ཀྱི་རྒྱལ་ས་ནས་ལྷོ་ཕྱོགས་སུ་སྤྱི་ལེ་གཉིས་ཙམ་ཡོང་བའི་སར་ཡོད། ཕྱི་ཉིན་ཞོགས་པར་དགེ་འདུན་པས་ཕྱག་ཏུ་ལྷུང་བཟེད་ཐོགས་ཏེ་སོ་སོའི་སྡེ་ཚན་ཆུང་ངུའི་ཁོངས་སུ། ཁེར་བང་བསྒྲིགས་ནས་གྲོང་ཁྱེར་དུ་བསོད་སྙོམས་ལ་བྱོན། འབྱོན་སྟངས་ཀྱི་རྣམ་པ་དེ་ཡང་ཁུ་སིམ་ཞིང་ཞི་ལྷོད་ལྡན་པར། ཕྱག་ཏུ་ལྷུང་བཟེད་དམ་པོར་འཇུས་ཏེ། སྤྱན་ཟུང་གིས་མདུན་དུ་འདོམ་གང་ཙམ་གྱི་སར་གཟིགས་ནས་དལ་ལྷོད་ཀྱིས་ཕེབས། སངས་རྒྱས་བཅོམ་ལྡན་འདས་ཀྱིས་ལམ་སྟོན་གནང་བ་ཇི་བཞིན། དབུལ་ཕྱུག་གི་དབྱེ་བ་མེད་པར་ཁྱིམ་ཚང་རེ་རེའི། སྒོ་འགྲམ་ནས་ཡར་བཞེངས་ཏེ་བསོད་སྙོམས་ལ་བསྒུགས། སྐར་མ་ཁ་ཤས་བསྒུགས་རྗེས། ད་དུང། བསོད་སྙོམས་འབུལ་དུ་མི་སུ་ཡང་མ་སླེབས་ཚེ་ཨུ་ཚུགས་ཡེ་ནས་མི་མཛད་པར་ཁྱིམ་ཚང་གཞན་ཞིག་གི་སྒོར་བྱོན། དེ་ལྟར་བསོད་སྙོམས་ལ་སྒུག་རིང་ཁུ་སིམ་མེར་ཡར་བཞེངས་ཏེ་སོ་སོའི་དབུགས་ཀྱི་འབྱིན་རྔུབ་ལ་དྲན་ཤེས་ཀྱིས་ཟིན་པར་བྱས་ཏེ་བརྟག་ཞིབ་གནང་གི་ཡོད། དེ་ནས་ཁོང་ཚོའི་ལྷུང་བཟེད་དུ་བསོད་སྙོམས་ཕུལ་བ་ན། བཀའ་དྲིན་མཚོན་ཕྱིར་མགོ་བོ་དུད་པ་ཙམ་ལས་བསོད་སྙོམས་ཅི་ཞིག་ཕུལ་ན་ཡང་དེ་ལ་ལེགས་ཉེས་ཀྱི་འགྲེལ་བརྗོད་གང་ཡང་མི་གནང། སྐབས་རེར་ཁྱིམ་པ་ཚོས་བསོད་སྙོམས་ཕུལ་སྐབས། དགེ་སློང་དེར་ཆོས་ཀྱི་སྐོར་ནས་དོགས་འདྲི་ཞུས་ཚེ། དགེ་སློང་དེས་ཀྱང་སོ་སོའི་རྣམ་དཔྱོད་བཏོན་ཏེ་བསམ་གཞིག་ནན་མོས་བཀའ་ལན་གནང་གི་ཡོད་ཅིང། དགེ་སློང་དེས་རང་ཉིད་དགེ་སྦྱོང་གོ་ཏ་མ་སྟེ། སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་བུ་ཡིན་པར་འགྲེལ་བཤད་གནང་རྗེས། འཕགས་པའི་བདེན་པ་བཞི་དང། ཁྱིམ་པར་སྲུང་བའི་བསླབ་པའི་གཞི་ལྔ། དེ་བཞིན། འཕགས་ལམ་ཡན་ལག་བརྒྱད་སོགས་ཀྱི་སྒོ་ནས་སློབ་ཁྲིད་ཀྱང་གནང་གི་ཡོད། ཆར་ཅན་དགེ་འདུན་པས་བསོད་སྙོམས་བླངས་ཏེ་ཤིང་ཏཱ་ལའི་ཚལ་དུ་བྱོན་ནས་ཁུ་སིམ་མེར་ཉིན་གུང་གི་གསོལ་ཚིགས་མཉམ་དུ་བཞེས་རྗེས། སངས་རྒྱས་བཅོམ་ལྡན་འདས་ཀྱིས་གནང་བའི་གསུང་ཆོས་ཀྱི་གདམས་པར་ཉན། ཉིན་གུང་དང་དགོང་མོ་རྣམས་སུ་སྒོམ་སྒྲུབ་ཀྱི་ཉམས་ལེན་ལ་དམིགས་བསལ་གྱི་དུས་ཚོད་ཟུར་བཅད་གནང་བར་བརྟེན། ཉིན་གུང་ཡོལ་རྗེས། གྲོང་དང་གྲོང་ཁྱེར་ཁག་ན་ངུར་སྨྲིག་གི་ན་བཟའ་བཞེས་པའི་དགེ་འདུན་པ་གཅིག་ཀྱང་མཇལ་རྒྱུ་མེད། ཁོང་ཚོ་གནས་དེར་འབྱོར་ནས་བདུན་ཕྲག་གཉིས་སོང་ཙམ། གྲོང་ཁྱེར་གྱི་སྐྱེ་བོ་མང་ཆེ་བས། བཅོམ་ལྡན་འདས་ཀྱི་འཁོར་དགེ་སློང་རྣམས་གནས་དེར་བཞུགས་ཡོད་པ་ཤེས་པས། ཉིན་རྒྱབ་ཀྱི་བསིལ་གྲིབ་འཁོར་བའི་དུས་སུ། ཁྱིམ་པ་མི་ཉུང་བ་ཞིག་ཤིང་ཏཱ་ལའི་ཚལ་དུ་སངས་རྒྱས་བཅོམ་ལྡན་འདས་མཇལ་དུ་བཅར་ཏེ། ཁོང་གི་དྲུང་ནས་ཐར་ལམ་སློབ་ཁྲིད་ཞུས། སངས་རྒྱས་བཅོམ་ལྡན་འདས་ཁོང་གི་མཆེད་གྲོགས་ཏེ། ལང་ཚོ་དར་ལ་བབས་པའི་རྒྱལ་པོ་གཟུགས་ཅན་སྙིང་པོར་མཇལ་རྒྱུའི་ཁོམ་ལོང་མ་བྱུང་བའི་སྔོན་ཙམ་དེར། རྒྱལ་པོ་གཟུགས་ཅན་སྙིང་པོས་བཅོམ་ལྡན་འདས་གནས་དེར་བྱོན་པའི་གནས་ཚུལ་རྟོགས་ཤིང། གནས་དེར་གསར་དུ་བྱོན་པའི་སློབ་དཔོན་ཁོང་ནི། ཁོ་བོས་དེ་སྔོན། རི་ངོས་ཤིག་ནས་མཇལ་བའི་དགེ་སྦྱོང་ལོ་གཞོན་དེ་ཡིན་པར་ཐེ་ཚོམ་མི་འདུག་དགོངས་ཏེ། ཤིང་རྟ་འཁོར་ལོར་བཞུགས་ནས་ཤིང་ཏཱ་ལའི་ཚལ་དུ་བྱོན་རྒྱུའི་བཀོད་སྒྲིག་གནང། ཁོང་གི་སྐུ་རྒྱབ་ཏུ་ཤིང་རྟ་འཁོར་ལོ་མི་ཉུང་བ་ཞིག་ཁྲིད་དེ། དེའི་ནང་བློ་གྲོས་ཀྱི་ནུས་མཐུ་ལྡན་ཞིང་མཚན་དང་སྙན་གྲགས་རྒྱས་པའི་བྲམ་ཟེའི་སློབ་དཔོན་བརྒྱ་ཕྲག་བརྒལ་བ་གདན་དྲངས་ནས། སངས་རྒྱས་བཅོམ་ལྡན་འདས་ལ་མཇལ་བར་ཕེབས། ཁོང་རྣམས་ཤིང་ཏཱ་ལའི་ཚལ་གྱི་འདབས་རོལ་དུ་སླེབས་པ་ན། རྒྱལ་པོ་གཟུགས་ཅན་སྙིང་པོ་ཤིང་རྟ་ལས་བབས་ཏེ་ཁོང་གི་བཙུན་མོ་དང། སྲས་མ་སྐྱེས་དགྲ་བཅས་ཞབས་ཐང་ལ་ཕེབས། སངས་རྒྱས་བཅོམ་ལྡན་འདས་ལ་རྒྱལ་པོ་གཟུགས་ཅན་སྙིང་པོ་གནས་དེར་ཕེབས་པའི་སྙན་གསན་འབྱོར་བས། བཅོམ་ལྡན་འདས་དང་ལྟེང་རྒྱས་འོད་སྲུང་གཉིས་དངོས་སུ་བྱོན་ཏེ། རྒྱལ་པོ་སྐུ་འཁོར་དང་བཅས་པར་འཚམས་འདྲི་བསུ་མ་མཛད། སྐབས་དེ་དུས་དགེ་འདུན་པས་གསུང་ཆོས་གནང་ཡུལ་དུ་འཁོར་ཚོགས་ཀྱི་སར་བཞུགས་ཏེ་བཅོམ་ལྡན་འདས་ཀྱིས་གསུང་ཆོས་ཀྱི་གདམས་པ་གནང་བར་བསྒུགས་ཡོད། དེ་ནས་བཅོམ་ལྡན་འདས་ཀྱིས་རྒྱལ་པོ་གཟུགས་ཅན་སྙིང་པོ་དང། ཁོང་གིས་བཙུན་མོ་སྲས་མ་སྐྱེས་དགྲ་སྐུ་མགྲོན་དང་བཅས་པ་སར་བཞུགས་རྒྱུའི་ཕྱག་བརྡ་མཛད་པར། རྒྱལ་པོ་གཟུགས་ཅན་སྙིང་པོས་སངས་རྒྱས་བཅོམ་ལྡན་འདས་ལ་ཁོང་གིས་ཁྲིད་འོང་བའི་སྐུ་མགྲོན་ཚོའི་མཚན། ཐུགས་དྲན་གསོས་པ་མང་དག་ཅིག་མཚམས་སྦྱོར་ཞུས་ཤིང། མཚམས་རེར། བྲམ་ཟེ་ཁ་ཤས་ལ། སོ་སོ་རང་ཉིད་རང་ངོས་ནས་ངོ་སྤྲོད་ཞུ་རུ་བཅུག། འཚམས་འདྲིར་བཅར་བའི་སྐུ་མགྲོན་ཚོའི་ཁྲོད་དུ། རིག་བྱེད་ཀྱི་གཞུང་ལ་མངའ་བརྙེས་པའི་མཁས་དབང་ཡང་མང་པོ་ཡོད་ཅིང། དེ་དག་ཐམས་ཅད་ཆོས་ལུགས་ཀྱི་གྲུབ་མཐའ་མི་གཅིག་པའི་བསྟི་གནས་མང་དག་ཅིག་ནས་ཕེབས་པ་ཤ་སྟག་ཡིན། དེར་ཡོད་སྐུ་མགྲོན་མང་ཆེ་བས་ལྟེང་རྒྱས་འོད་སྲུང་གི་མཚན་ཐོས་མྱོང་བར་མ་ཟད། མང་དག་ཅིག་གིས་ཁོང་མཇལ་མྱོང་ཡོད་ན་ཡང། བཅོམ་ལྡན་འདས་ཀྱི་སྐོར་དེ་སྔོན་ཁོང་ཚོ་སུས་ཀྱང་ཐོས་མྱོང་མེད། ཤཱཀྱའི་རིགས་ཀྱི་དགེ་སྦྱོང་གོའུ་ཏཱ་མ་ནི། ལྟེང་རྒྱས་འོད་སྲུང་ལ་ལྟོས་ཏེ་ཆེས་དགུང་ན་གཞོན་ཡང། དེར་ཡོད་སྐུ་མགྲོན་རྣམས་ཀྱིས་དགེ་སྦྱོང་གོའུ་ཏཱ་མར་ལྟེང་རྒྱས་འོད་སྲུང་གིས་དད་གུས་ཚད་མེད་ཞུ་བཞིན་པའི་རྣམ་པ་མཇལ་བས། ཁོང་ཚོ་ཚང་མ་ངོ་མཚར་ཞིང་ཧང་སངས་པར་གྱུར། ཁོང་ཚོས་གོའུ་ཏཱ་མ་ལྟེང་རྒྱས་འོད་སྲུང་གི་སློབ་བུ་ཡིན་ནམ་ཡང་ན་ལྟེང་རྒྱས་འོད་སྲུང་གོའུ་ཏཱ་མའི་སློབ་མ་ཡིན་གསལ་རྟོགས་ཡོང་སླད་ནང་ཕན་ཚུན་ལ་ཤབ་ཤུབ་ཏུ་ལྐོག་ལབ་བྱེད་བཞིན་པ་ན། ཏེང་གེ་འོད་སྲུང་གིས་ཁོང་ཚོའི་ཐེ་ཚོམ་གྱི་དྲི་བ་མཁྱེན་པས། ཁོང་ཡར་བཞེངས་ཏེ་སངས་རྒྱས་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་ནས་ཕྱག་ཟུང་ཐལ་མོ་སྦྱར་བཞིན་གུས་པའི་སྤྱོད་ལམ་དང་བཅས་སྒྲ་དག་གསལ་གསུམ་གྱིས་འདི་ལྟར་ཞུས། དགེ་སྦྱོང་གའུ་ཏ་མ་ནི་མངོན་པར་རྫོགས་པར་སངས་རྒྱས་པ་སྟེ། ངའི་མི་ཚེ་ནང་གི་ཡིད་བཞིན་ནོར་བུ་ལྟ་བུའི་སྟོན་པ་དང། ཁོ་བོ་ལྟེང་རྒྱས་འོད་སྲུང་ནི་སངས་རྒྱས་བཅོམ་ལྡན་འདས་ཁྱེད་ཀྱི་སློབ་བུ་ལགས་ན་ཁོ་བོའི་སྙིང་ཁོང་རུས་པའི་གཏིང་ནས་ཁྱེད་ལ་གུས་བཀུར་ཞུས་པ་འདི། བཞེས་སུ་གསོལ། ཞེས་ཞུས་ཏེ་བཅོམ་ལྡན་འདས་ལ་ཕྱག་ལན་གསུམ་དུ་བཙལ་གྲུབ་མཚམས། བཅོམ་ལྡན་འདས་ཀྱིས་ཁོང་ཡར་བཞེངས་པར་ཕྱག་རོགས་གནང་སྟེ་ཁོང་གི་སྐུ་འཁྲིས་སུ་བཞུགས་ཤིག་ཅེས་བཀའ་གནང། དེར་བརྟེན། བྲམ་ཟེ་ཚོས་ནང་ཕན་ཚུན་ལ་ཤབ་ཤུབ་ཏུ་གླེང་མོལ་བྱེད་བཞིན་པ་རང་བཞིན་གྱིས་མཚམས་ཆད། དེར་དངོས་སུ། ཁོང་ཚོས་ངུར་སྨྲིག་གི་ན་བཟའ་བཞེས་པའི་དགེ་འདུན་པ་དགུ་བརྒྱ་པོ་དེའི་བཞུགས་སྟངས་སོགས། མདོར་ན། བྱིན་རླབས་ཀྱི་ཚན་ཁ་འབར་བའི་སྤྱོད་ལམ་གྱི་གཟི་རྔམ་དེ་མཇལ་བས། ཁོང་ཚོའི་རྒྱུད་ཀྱི་དད་གུས་དེ་ཡང་ཇེ་ཆེར་ཕྱིན། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་བྱང་ཆུབ་ལམ་གྱི་སྐོར་ནས་གསུང་མོལ་མཛད་པར་མ་ཟད། ཚེ་འདིའི་དངོས་པོ་ཐམས་ཅད་ཀྱི་རྟེན་འབྱུང་གི་རང་བཞིན་དང་མི་རྟག་པའི་སྐོར་ནས་ཀྱང་བཀའ་མཆིད་གནང། དེ་བཞིན་བྱང་ཆུབ་ཀྱི་ལམ་ཉམས་སུ་བླངས་ན་དེ་ལ་བརྟེན་ནས་ནོར་འཁྲུལ་ཅན་གྱི་ལྟ་བ་ཉམས་པ་མཐའ་དག་འཇོམས་པར་ནུས་ཤིང། སྡུག་བསྔལ་གྱི་རྒྱུན་ཡང་གཅོད་ཐུབ་པའི་སྐོར་སོགས་གསུངས། ད་དུང་ཁོང་གིས། བསླབ་པ་ཇི་ལྟར་བསྲུང་དགོས་མིན་དང། བསླབ་པ་བསྲུངས་ན་སྐྱེ་བོ་དེའི་རྒྱུད་ལ། ཏིང་ངེ་འཛིན་དང་ཤེས་རབ་ཀྱི་བསླབ་པ་ཇི་ལྟར་འཁྲུངས་མིན་སོགས་ཀྱང་བཀའ་སྩལ། བཅོམ་ལྡན་འདས་ཀྱི་གསུང་ཚངས་པའི་དབྱངས་ཀྱི་འགྱུར་ཁུག་དེ་ནི། དྲིལ་བུ་ཆེན་པོ་ཞིག་གི་སིང་སྒྲ་དང་མཚུངས་ཤིང། དཔྱིད་དུས་ཀྱི་ཉི་འོད་ཇི་བཞིན་དྲོད་ཁོལ་ལྡན། སྦྲང་ཆར་སིལ་མ་བཞིན་དུ་ཞི་ལྷོད་ལྡན་ཞིང་མཚོ་ལ་དགུང་ལ་འཕྱོ་བ་ལྟར་གཟི་དཔལ་ཆེ་བས་དེར་ཡོད་སྐྱེ་བོ་སྟོང་ཕྲག་གཅིག་ལྷག་གིས་བཅོམ་ལྡན་འདས་ཀྱི་གསུང་གི་གདམས་པར་ཉན་ཡོད་ན་ཡང། ཐ་ན་སུ་གཅིག་གིས་ཀྱང་དབུགས་ཆེན་པོ་གཏོང་བའམ། ཡང་ན། ན་བཟའ་གོན་སྐྱོར་རྒྱག་པ་སོགས་ཀྱི་ཚག་སྒྲ་ཙམ་ཡང་མི་འབྱིན་པར་ཐམས་ཅད་ཀྱིས་འཇམ་ཐིང་ངེར་གསུང་གི་གདམས་པར་ཉན་ཞིང་བཞུགས་སོ། དེའི་སྐད་ཅིག་དེ་མ་ཉིད་དུ། རྒྱལ་པོ་གཟུགས་ཅན་སྙིང་པོའི་སྤྱན་ཟུང་ལས་འོད་གདངས་ཤིག་འཚེར་ཞིང། ཁོང་གིས་བཅོམ་ལྡན་འདས་ཀྱི་གསུང་ངག་དེ་ལ་ཇི་ཙམ་ཉན་པ། དེའི་ཚོད་ཀྱིས་ཁོའི་སེམས་སྒོ་དེ་ཡང་ཧད་ཀྱིས་ཕྱེ་སྟེ་དོགས་པ་རྣམ་རྟོག་དང་དཀའ་ཚེགས་མི་ཉུང་བ་ཞིག་ཡལ་བར་གྱུར་པས། ཁོའི་ཞལ་རས་ལས་འཛུམ་མདངས་ཤིག་ངང་གིས་འཕྲོས། མཐར། བཅོམ་ལྡན་འདས་ཀྱིས་གསུང་ཆོས་ཀྱི་མཇུག་སྡོམ་གནང་རྗེས། རྒྱལ་པོ་གཟུགས་ཅན་སྙིང་པོ་བཞུགས་གྲལ་ནས་ཡར་བཞེངས་ཏེ་ཕྱག་ཟུང་ཐལ་མོ་བྱས་ནས་ཞུས་པ། ཀྱེ་བདག་ཉིད་ཆེན་པོ། དེ་སྔོན་རང་ཉིད་རྒྱལ་སྲས་ཡིན་ཡང་ང་ལ་སྨོན་པའི་གཞི་ལྔ་མཆིས་ན་ཡང་ད་ལྟའི་ཆར་དེ་རྣམས་ལེགས་པར་གྲུབ་སོང། ངའི་སྨོན་པའི་གཞི་དང་པོ་ནི་རང་ཉིད་རྒྱལ་པོར་གྱུར་ཏེ་རྒྱལ་སྲིད་ལ་དབང་བསྐུར་རྒྱུ་དེ་ཡིན་པས་དེ་གྲུབ་སོང། སྨོན་པའི་གཞི་གཉིས་པ་ནི། རང་ཉིད་མི་ཚེ་འདིར། མངོན་པར་རྫོགས་པར་སངས་རྒྱས་པའི་སློབ་དཔོན་ཞིག་མཇལ་ན་སྙམ་པ་དེ་ཡིན་པས་དེ་ཡང་གྲུབ་སོང། སྨོན་པའི་གཞི་གསུམ་པ་ནི། དེ་ལྟ་བུའི་སློབ་དཔོན་དེར་ཁོ་བོས་བཀུར་སྟི་རིམ་གྲོ་བྱེད་ཐུབ་ན་སྙམ་པ་དེ་ཡིན་པས་དེ་ཡང་གྲུབ་སོང། སྨོན་པའི་གཞི་བཞི་པ་ནི། ཁོ་བོས་དེ་ལྟ་བུའི་སློབ་དཔོན་གྱི་མདུན་ནས་གསུང་ཆོས་ཀྱི་གདམས་པ་ཞུ་རྒྱུའི་སྐལ་བ་དང་ལྡན་ན་སྙམ་པ་དེ་ཡིན་པས་ད་ལྟའི་ཆར་དེའང་གྲུབ་སོང། སྨོན་པའི་གཞི་ལྔ་པ་ནི་སངས་རྒྱས་ཀྱི་གདམས་པའི་གནད་ཡོངས་རྫོགས་རྟོགས་ཐུབ་ན་སྙམ་པ་དེ་ཡིན་པས་དེ་ཡང་ད་ལྟ་ཉིད་དུ་གྲུབ་སོང། ཀྱེ་བདག་ཉིད་ཆེན་པོ། ཁྱེད་ཀྱི་ངོ་མཚར་རྨད་དུ་བྱུང་བའི་གདམས་པ་འདི་དག་ལ་བརྟེན་ནས། ཁོ་བོར་གོ་རྟོགས་མི་དམན་པ་སྐྱེས་སོང་བས་ན། ཁོ་བོས་ཁྱེད་ཀྱི་ཁྱིམ་པའི་སློབ་མ་རུ་རྗེས་སུ་འཛིན་པར་ཞུ། ཞེས་ཞུས་པར་སངས་རྒྱས་བཅོམ་ལྡན་འདས་ཀྱིས་འཛུམ་བག་དང་བཅས་ཞལ་བཞེས་གནང་ངོ། དེ་ནས་རྒྱལ་པོ་གཟུགས་ཅན་སྙིང་པོས་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་དགུ་བརྒྱ་དང་བཅས་པ། ཚེས་ཆེན་བཅོ་ལྔའི་ཉིན་ཕོ་བྲང་དུ་དགུང་ཚིགས་ལ་མགྲོན་པོར་གདན་འདྲེན་ཞུས་པར། བཅོམ་ལྡན་འདས་ཀྱིས་དེ་ཡང་ཐུགས་མཉེས་པོའི་སྒོ་ནས་ཞལ་གྱིས་བཞེས། རྒྱལ་པོ་དང་ལྷན་དུ་ཕེབས་པའི་སྐུ་མགྲོན་ཚང་མ་ཡར་བཞེངས་ནས་སངས་རྒྱས་བཅོམ་ལྡན་འདས་ལ་ལེགས་གསོལ་ཞུས། དེ་དང་ཆབས་ཅིག་ཁོང་ཚོའི་ཁྲོད་ཀྱི་མི་ཉི་ཤུ་ཐམ་པས་སོ་སོའི་མངོན་འདོད་ལྟར་བཅོམ་ལྡན་འདས་ཀྱི་སློབ་མ་རུ་རྗེས་སུ་འཛིན་པའི་གསོལ་འདེབས་ཞུས། བཅོམ་ལྡན་འདས་དང་ལྟེང་རྒྱས་འོད་སྲུང་གཉིས་ཀྱིས། རྒྱལ་པོ་གཟུགས་ཅན་སྙིང་པོ་དང་ཁོང་གི་བཙུན་མོ། སྲས་མ་སྐྱེས་དགྲ་སོགས་འཁོར་དང་བཅས་པ་ཕེབས་སྐྱེལ་གྱི་ཆེད་ནགས་འདབས་བར་སྐྱེལ་མ་གནང། སངས་རྒྱས་བཅོམ་ལྡན་འདས་ཀྱིས་ཟླ་བ་གཅིག་གི་ནང་ཚུད་དུ། ཆར་དུས་འགོ་ཚུགས་ཀྱི་ཡོད་པ་མཁྱེན་པས། ཁོང་རང་ཉིད་ཀྱི་འཁྲུངས་ཡུལ་ཏེ། སེར་སྐྱའི་གཞིར་ཕྱིར་ལོག་བྱེད་ཐབས་བྲལ་བ་གཟིགས་པས་ཁོང་གིས་ཡང་བསྐྱར། ཟླ་བ་གསུམ་རིང་དགེ་འདུན་པ་དགུ་བརྒྱ་དང་ལྷན་ཅིག་ཤིང་ཏ་ལའི་ཚལ་དུ་བཞུགས་རྒྱུའི་ཐུགས་ཐག་བཅད། བཅོམ་ལྡན་འདས་ཀྱིས་དགེ་འདུན་པ་དག་གིས་ཟླ་བ་གསུམ་རིང་འབད་པ་ལྷོད་མེད་ཀྱིས་ཉམས་ལེན་ཚུལ་བཞིན་གནང་ན། རང་ཉིད་ཕྱོགས་གཞན་དུ་བྱོན་ཡང་དགེ་འདུན་པ་ཚོས་སྔར་རྒྱུན་ལྟར་ཉམས་ལེན་མུ་མཐུད་གནང་ཐུབ་པའི་བརྒྱུད་རིམ་གཟིགས་པས། ཁོང་གིས་ནམ་མཁའ་གཡའ་དག་ཅིང། རྩི་ཤིང་གསར་པ་དག་སྐྱེ་འགོ་ཚུགས་སྐབས་ཏེ། དཔྱིད་དུས་སུ་གནས་དེ་ནས། ཕེབས་ཐོན་གནང་རྒྱུའི་ཐུགས་དམ་བཅས་སོ། རྒྱལ་པོ་གཟུགས་ཅན་སྙིང་པོས་བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་དང་བཅས་པར་ཕེབས་བསུའི་གྲ་སྒྲིག་ཞུས་ཏེ། ཁོང་གི་འཆར་བཀོད་ལྟར། སོ་ཕག་ལེགས་པར་བཏིང་བའི་ཕོ་བྲང་གི་ཁྱམས་རའི་ནང། གུང་གསོལ་བཀོད་སྒྲིག་ཞུས། ཁོང་གིས་ཡུལ་མི་ཚོར་བཀའ་བཏང་སྟེ། བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་བཅས་ཕེབས་བསུ་ཞུ་ཆེད། སྲང་ལམ་གཡས་གཡོན་དུ་སྒང་ཞུ་དང་མེ་ཏོག་སྣ་ཚོགས་ཀྱིས་ལེགས་པར་བརྒྱན། ད་དུང། ཕེབས་བསུའི་ཉིན། སྲིད་གཞུང་གི་འཐུས་མི་དང་ཁོང་ཚོའི་ནང་མི་ཚུད། སྐུ་མགྲོན་ཕོན་ཆེ་ཞིག་གདན་འདྲེན་ཞུས་པར་མ་ཟད། ལོ་བཅུ་གཉིས་ཅན་གྱི་སྲས་མ་སྐྱེས་དགྲ་དང་ལོ་ཚོད་མཉམ་པའི་བྱིས་པ་མང་དག་ཅིག་ཀྱང་དྲུང་དུ་བོས། རྒྱལ་པོ་གཟུགས་ཅན་སྙིང་པོས་བཅོམ་ལྡན་འདས་དང་འཁོར་དགེ་སློང་ཚོས་སོ་སོའི་ཆེད་དུ་གཞན་གྱི་སྲོག་གཅོད་མི་འཇུག་པའི་ཚུལ་ཤེས་པས། ཞིམ་མངར་གྱི་བྲོ་བ་འཛོམས་ཤིང་འཚོ་བཅུད་ཤིན་ཏུ་བཟང་བའི་དཀར་ཟས་གྲ་སྒྲིག་དགོས་པའི་བཀོད་ཁྱབ་གནང། དེ་དུས་བཅོམ་ལྡན་འདས་འཁོར་བཅས་གདན་འདྲེན་ཞུ་རྒྱུར་ད་དུང་ཉིན་གྲངས་བཅུ་ཙམ་ཡོད།